གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། སྤྱི་ཟླ་བཞི་པའི་ནང་མི་འབུམ་ལྔ་དང་སྟོང་ཕྲག་དགུ་བཅུ་གོ་བཞི་ལྷག་ཙམ་ལས་ཀ་ཤོར་བར་བརྟེན་ཨོ་སི་ཀྲི་ལི་ཡའི་ལས་མེད་པའི་ཚད་འཕར་ནས་བརྒྱ་ཆ་དྲུག་ཚག་གཉིས་ཆགས་ཡོད་འདུག། ནད་ཡམས་ཁྱབ་གདལ་གྱི་རྐྱེན་གཞོན་སྐྱེས་རྣམས་ལ་གནོན་ཤུགས་ཆེ་ཤོས་བྱུང་ཡོད་འདུག་གཞོན་སྐྱེས་ལས་མེད་པ་བརྒྱ་ཆ་བཅུ་གཅིག་ཚག་ལྔ་ནས་བཅུ་གསུམ་ཚག་བརྒྱད་བར་འཕར་ཡོད་འདུག་ལྗང་ཁུ་ཚོགས་པའི་འགོ་ཁྲིད Adam Bandt ལགས་ཀྱིས་གནས་སྟངས་དེའི་སྐོར་གསུངས་དོན། Nearly four in ten young people.
ད་ལྟའི་གནས་སྟངས་འོག་གཞོན་སྐྱེས་བཅུ་ཆ་བཞི་ལས་ཀ་མེད་པ་དང་ཡང་ན་ལས་དུས་མང་པོ་མེད་པ་རེད། ང་ཚོས་གང་མགྱོགས་ཐབས་ལམ་ཞིག་མ་བཏོན་ན་མི་རབས་དེ་སླར་གསོ་མི་ཐུབ་པར་འགྱུར་བའི་ཉེན་ཁ་ཡོད། སྲིད་བློན་མོ་རི་སོན་མཆོག་གིས་ད་ལྟ་འཕྲད་བཞིན་པའི་གནས་སྟངས་དཀའ་མོ་དེ་ལས་ཐར་ཆེད་གཞུང་གི་ལས་གཞི Job Seeker ཞེས་པའི་བརྒྱུད་ལས་མི་ས་ཡ་དྲུག་ལས་ཀར་མུ་མཐུད་གནས་ཐུབ་ཀྱི་ཡོད་ཅེས་གསུངས་ཡོད། ལས་གཞི་དེ་ཡང་ཕྱི་ཟླ་དྲུག་པའི་ཟླ་མཇུག་ལ་བསྐྱར་ཞིབ་གནང་ནས་བསྒྱུར་བཅོས་བཏང་འཆར་ཡོད་འདུག།

སྒྱུ་རྩལ་རིག་གནས་དང་འབྲེལ་བའི་ལས་ཀ་གནང་མཁན་རྣམས་ལ་རོགས་སྐྱོར་ཐོབ་ཀྱི་མེད། དེར་བརྟེན་རིམ་བཞིན་འབྲས་བུ་བཟང་པོ་ཞིག་ཡོང་ངེས་མ་རེད། Victoria མངའ་སྡེའི་ནང་ཡོད་པའི་ཤན་ཁང་ཞིག་དང། McDonald ཡན་ལག་ཚོང་ཁང་ཞིག་གི་ནང་ཏོག་དབྱིབས་ནད་ཐོན་ནས་ནད་པ་ཇེ་མང་ཐོན་བཞིན་པ་ཡིན་འདུག་མངའ་སྡེའི་འགྲིམ་འགྲུལ་བཟོ་སྐྲུན་གྱི་བློན་ཆེན Jacinta Allan མཆོག་གིས། Victoria ནང་ནད་པ་གསར་པ་དགུ་བྱུང་ཡོད་ཅེས་ཁོང་གིས་གསུངས་དོན། ནད་པ་ལྔ་ལ་ནི་ག་ནས་འགོས་མིན་ར་སྤྲོད་ཐུབ་མེད། དེ་མིན McDonald ནས་ཁྱབ་གདལ་བྱུང་བར་བརྟེན་ཁྱོན་དུ་ནད་པ་བརྒྱད་ཐོན་ཡོད་པ་ལས་བཞི་ལས་བྱེད་པ་དང་བཞི་འབྲེལ་ཡོད་ནང་མི་ཡིན། དེ་བཞིན Cedar ཤ་ཁང་ནས་ནད་པ་གསར་པ་གསུམ་ཐོན་ཡོད། ཚོང་ལས་དེ་གཉིས་དང་འབྲེལ་བའི་ནད་པ་ཁྱོན་དུ་དགུ་བཅུ་ཐོན་ཡོད། སིད་ནིའི་ནུབ་ཕྱོགས་སུ་ཡོད་པའི་སློབ་གྲྭ་ཞིག་གི་ལས་བྱེད་པ་གཅིག་ལ་ཏོག་དབྱིབས་ནད་ཡོད་པར་ཐོན་པར་བརྟེན། སློབ་གྲྭ་དེས་གནས་སྐབས་རིང་སྒོ་བརྒྱབ་ནས་གཙང་སྦྲ་བྱས་པ་དང། ལས་བྱེད་པ་ནད་པ་དེ་དང་འབྲེལ་བ་བྱུང་མཁན་ཡོངས་ཁྱིམ་དུ་ཟུར་བཀག་གནང་རོགས་ཞེས་རེ་སྐུལ་ཞུས་ཡོད་འདུག་ནུབ་ཕྱོགས་ཨོ་སི་ཀྲི་ལི་ཡའི་མངའ་སྡེའི་ནང་གཟའ་འཁོར་རྗེས་མའི་རེས་གཟའ་ཟླ་བ་ཕྱི་ཚེས་བཅོ་བརྒྱད་ཉིན་ནས་བཟུང་ཕྲུ་གུ་ཡོངས་སློབ་གྲྭར་བསྐྱོད་འགོ་ཚུགས་ཀྱི་ཡོད་པ་ཡིན་འདུག། དེ་མིན་འཕྲོད་བསྟེན་དཀའ་ངལ་ལ་བརྟེན་སློབ་གྲྭར་བསྐྱོད་མི་ཐུབ་མཁན་སློབ་ཕྲུག་རྣམས་ལ་མུ་མཐུད་རོགས་སྐྱོར་ཡོད་ཅེས་མངའ་སྡེའི་ཤེས་རིག་བློན་ཆེན་གྱིས་གསུངས་དོན། སློབ་གྲྭའི་ངོས་ནས་སློབ་ཕྲུག་ཚོར་སློབ་གྲྭར་ཕྱིར་ལོག་ཆེད་རོགས་སྐྱོར་གང་ཡོང་གནང་གི་རེད། གཞུང་གི་སློབ་གྲྭ་མང་ཆེ་བའི་ནང་སློབ་ཕྲུག་ཇེ་མང་ནས་ཇེ་མང་དུ་སློབ་གྲྭར་བསྐྱོད་འགོ་ཚུགས་ཡོད། ནང་སྲིད་བློན་ཆེན་སྐུ་ཞབས Peter Dutton མཆོག་གིས Queensland མངའ་སྡེས Virgin Australia སྐྱོབ་ཐབས་བྱས་པ་དེར་སྐྱོན་བརྗོད་ཤུགས་ཆེན་གནང་ཡོད་འདུག་འོན་ཀྱང་མངའ་སྡེའི་སྤྱི་ཁྱབ་འགོ་འཛིན་ལྕམ Annastacia Palaszczuk མཆོག་གིས་ཁོང་མོའི་གཞུང་གིས་གནམ་གྲུའི་ཚོང་ལས་དེ་སྐྱོབ་ནས་ལས་ཀ་མང་པོ་ཞིག་ཉར་ཐབས་གནང་གི་ཡོད་ཅེས་ཁོང་མོས་གསུངས་དོན།

གནས་ཚུལ་དེ་ནི SBS གི་གསར་འགོད་པ Greg Dyett ལགས་ཀྱིས་ཕྱོགས་སྒྲིག་བྱས་པ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།